འོན་ཀྱང་ད་དུས་སུ་རང་ཉིད་སུ་ཡང་དེ་གལ་ཆེ་གི་ཨ་ཡི་དཔེར་ན་ང་ཚོ་སྔགས་ལམ་ཉམས་སུ་ལེན་པའི་སྒོ་ནས་མགོ་ལ་ཡང་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཐོབ་པར་བྱ་དེའི་ཕྱིར་ངས་འདི་ལྟ་བུ་ཉམས་སུ་བླང་བར་བྱའོ་ཅེས་ནི་སེམས་བསྐྱེད་ཀྱི་ཡོད་རེད་བ་ཟེར་ཏེ་སངས་རྒྱས་ཆོས་ཚོགས་མ་ལྟ་བུ་དེ་ནི་ད་ག་དེ་དང་འདྲ་བར་བཞུགས་པས་ཁྱད་པར་སེམས་བསྐྱེད་ལྟ་བུ་དེ་འདྲ་ཅན་གཅིག་ཡོད་རེད་བ་ཟེར་ན་དེ་དེ་འདྲ་ཡོད་ཁོ་གཅིག་པུ་མ་རེད་བ་དེ་ད་ག་ཟེར་ནས་བྱས་པ་རེད་མ་གཏོགས་ཅིག་སེམས་བསྐྱེད་པར་བྱེད་པར་ད་ག་ཡང་ན་ཡང་ན་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་དེ་ནི་སྐྱེས་བུ་གསུམ་ལམ་གྱི་རིམ་པར་བློ་སྦྱངས་ནས་དེ་ནི་ཡང་ན་རྒྱུ་འབྲས་མན་ངག་བདུན་དང་ཡང་ན་བདག་གཞན་མཉམ་བརྗེ་དེ་འདྲའི་སྒོ་ནས་བློ་སྦྱང་དགོས་རེད་མ་གཏོགས་ཅིག་དེ

དེ་དག་ནི་རྒྱུ་ཐུན་མོང་བ་ཡིན་ནོ་ནས་ཀྱི་ས་བོན་ནི་རྐྱེན་སུ་རྐྱེན་སུ་དང་ཚོགས་ཀྱང་འབྲས་ལ་སོགས་པའི་མྱུ་གུ་འབྱུང་བ་མྱུ་གུའི་རྒྱུར་མི་འགྱུར་བས་ནས་ཀྱི་མྱུ་གུའི་རྒྱུ་ཐུན་མོང་མ་ཡིན་པ་ཡིན་པ་དེས་དེ་ནི་ཟིན་པའི་དེ་ནི་ཆུ་ལུད་ལ་སོགས་པ་ལ་ཡང་ནས་ཀྱི་མྱུ་གུའི་རྒྱུར་འགྱུར་བ་དེ་བཞིན་དུ་བླ་ན་མེད་པའི་བྱང་ཆུབ་ཀྱི་སེམས་ནི་སངས་རྒྱས་ཀྱི་མྱུ་གུའི་རྒྱུ་ཡི་ནང་ནས་ས་བོན་ལྟ་བུ་ཐུན་མོང་མ་ཡིན་པའི་དེ་ནི་རྒྱུ་ཡིན་ལ་སྟོང་ཉིད་རྟོགས་པའི་ཤེས་རབ་ནི་ཆུ་ལུད་སོགས་པ་དང་འདྲ་བར། བྱང་ཆུབ་གསུམ་ཀའི་རྒྱུ་ཐུན་མོང་བ་ཡིན་པ་ཡིན་ནོ། དེའི་ཕྱིར་རྒྱུད་བླ་མ་ལས་ཀྱང་ཐེག་མཆོག་ལ་མོས་ས་བོན་ཤེས་རབ་ནི་སངས་རྒྱས་ཆོས་ཀྱི་མ་དང། སངས་རྒྱས་ཆོས་སྐྱེད་མ་དང་ཞེས་བྱང་ཆུབ་སེམས་དཔའི་སེམས་ནི་དེ་ནི་བྱང་ཆུབ་ཀྱི་སེམས་ནི་ཕ་ཡི་ས་བོན་དང་འདྲ་ལ་བདག་མེད་པ་རྟོགས་པའི་ཤེས་རབ་ནི་མ་ལྟ་བུར་གསུངས་ཏེ་དཔེར་ན་ཕ་བོད་ལ་ནི་བུ་རྒྱ་དང་ཧོར་ལ་སོགས་པ་སྐྱེ་མི་སྲིད་པས་ཕ་ནི་དེ་ནི་བུ་ཡི་རིགས། ངེས་པའི་རྒྱུ་ཡིན་ལ་དེ་ནི་མ་བོད་ལས་ནི་དེ་ནི་བུ་སྣ་ཚོགས་སྐྱེ་བས་ནི་ཐུན་མོང་བའི་རྒྱུར་འགྱུར་བ་བཞིན་ནོ། ད་རེད་བ་དེ་ནི་ས་བོན་ཏེ། ཐུན་མོང་མ་ཡིན་པའི་རྒྱུ་རེད་བ་ནས་དང་གྲོ་དང་འབྲས་དང་སྲན་མ་ལ་སོགས་ས་བོན་གང་རུང་ལྟ་ཞིག་ནི་ཁོ་རང་སྐྱེ་གི་རེད་མ་གཏོགས་ནས་དང་གྲོ་ནས་ལས་གྲོ་སྐྱེ་ཡང་འགྲོ་བ་གྲོ་ལས་སྲན་མ་སྐྱེ་ཡང་འགྲོ་བ་དེ་འདྲ་ཡོད་མ་རེད་བའོ། འོ་དེ་དེ་ཡིན་ལ་དེ་ན་ཞིག་དེ་ནི་བྱང་ཆུབ་སེམས་ཀྱི་བྱང་ཆུབ་སེམས་ཏེ་དེ་ནི་འོ་ད་ལྟ་གང་ས་རེད་པས། སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་རྒྱུ་ཡིན་ཙང་དེ་ཡིས་ཟིན་པའི་སྒོ་ནས་དེ་ནི་གང་ལྟར་ག་རེ་བྱས་ནས་དེ་ནི་བླ་མེད་བྱང་ཆུབ་ཀྱི་རྒྱུ་ལ་འགྲོ་བ་རེད་མ་གཏོགས་བྱེད་རྒྱུ་དེ་ནི་བྱེད་མི་བྱེད་ཀྱི་འགྲོ་བ་ཡོད་མ་རེད། ད་ཆུ་དང་ལུད་དང་དྲོད་གཤེར་ལ་སོགས་པ་དེ་ཚོ་དེ་ནི་འོ། གར་ས་རེད་པས་དེ་ནི་གྲོ་དང་སྲན་མ་དང་ཆོས་སྲིད་དེ་ཐམས་ཅད་ཀྱི་དེ་ནི་འོ། སྐྱེ་ཡག་རྒྱུ་བྱེད་པ་ནང་བཞིན་དེ་ནི་འོ་སྟོང་ཉིད་རྟོགས་པའི་ཤེས་རབ་དེ་ནི་ཐེག་པ་གསུམ་ཀའི་བྱང་ཆུབ་ཀྱི་རྒྱུ་བྱེད་པ་ཡིན། འོ་དེ་ལྟར་བྱས་ནས། འོ་ད་གང་གང་ལྟར་དེ་ནི་ཕ་དང་མ་དང་བྱིས་པ་དང་ཡེ་ཤེས་ཤེས་པ་དེ་རེད་བ་དེ་ནི་འོ། མ་དེ་ཕ་དེ་དེ་ནི་འོ།

བྱམས་པ་དེ་ནང་དུ་བྱུང་ཡོད་དེ་ཕྱི་རུ་པ་ལ་ཡང་ཡོད་རེད་དེ་འདྲ་ཡིན་ན། དཔེ་བརྩམས་ལ་གོ་ཡ་ངོ་མཚར་ཆེ་ཟེར་ཡ་ཁག་ཁག་ཡོད་མ་རེད་དེ་མེད་དུས་ཆུང་ཆུང་ལས་དེ་ནི་འདི་ལྟར་གཞན་དག་རང་གིས་དོན་དུ་ཡང་མི་འཇོག་སེམས་མེད་ཅེས་ལན་ཐོས་དེ་གང་ང་སེམས་ཀྱི་ཡོད་དེ་ཅེས་བྱམས་པ་དེ་ང་ལ་མེད་མེད་མེད་ཅེས་ནོར་བཤད་དང་དེ་ན་གིང་སོགས་ག་ལ་ཡོད་དེ་འདྲས་ཤེས་ཀྱང་ག་ལ་ཡོད་བསོད་ནམས་དེ་འདྲ་ག་ལ་ཡོད་ཅེས་དང་ག་ལ་སེམས་ཀྱི་དྭངས་མ་དེ་འདྲས་དེ་སྐྱེས་པ་དེ་ཡོད་སྐུ་ལ་ཞག་བདུན་ཅུ་གང་ཤེས་གང་ཤེས་སོང་བ་དང།

ཡོད་པར་མཐོང་བའང་ཡོད་པས་སྡུག་བསྔལ་སེལ་བའི་ཆེད་དུ་དམིགས་པ་ཡང་ཡོད་མོད་ཀྱང་སེམས་བསྐྱེད་པའི་རྐྱེན་གྱི་གཙོ་བོ་ནི་བསྟན་པ་ནུབ་པ་ལ་མ་བཟོད་པ་ཡིན་ཏེ།